ཉི་ཤུ་རྩ་གསུམ། ས་སྐྱ་ལེགས་བཤད་ལས། བླུན་པོའི་བྱ་སྤྱོད་བསྟན་པ། བླུན་པོ་བྱ་བ་ལ་སྦྱར་ན། དོན་ཉམས་དེ་ཡང་ཉམས་པར་འགྱུར། ཝ་སྐྱེས་རྒྱལ་པོར་བསྐོས་པ་ཡིས། འཁོར་སྡུག་རང་ཀྱང་བསད་ཅེས་གྲགས། དེ་ཇི་ལྟར་ཞེ་ན། ཝ་སྐྱེས་ཞིག་ཟས་ཀྱི་ཕྱིར་དུ་ཕྱོགས་ཀུན་ཏུ་ཉུལ་བ་ན། རེ་ཞིག་སྔོ་ཚོས་མཁན་གྱིས་སྔོ་རྩི་ཟངས་གང་སྦྱར་བའི་ནང་དུ་ལྷུང་བ་ལ་འགྲེ་ལྡོག་པ་ལས་དེ་ལས་ཐར་པ་ན། དེའི་སྤུའི་རྩེ་མོའི་མདོག་ཟར་མའི་མེ་ཏོག་ལྟར་གྱུར་ཏོ། དེའི་དུས་སུ་དུད་འགྲོ་ཐམས་ཅད་འདུས་ཏེ་ཇོ་བོ་བཙལ་བ་ན་ཁ་ཅིག་ན་རེ། ཝ་ལ་ཁྱོད་སུ་ཡིན་ཟེར། དེ་ན་རེ། བདག་སྲོག་ཆགས་དབྱིག་ཀྱང་ཟེར། གཅན་གཟན་གྱི་རྒྱལ་པོ་ཞེས་ཀྱང་བྱའོ། དེ་ལྟ་ན་མདོག་བར་མཛེས་པ་སྤྱོད་ལམ་དང་ལྡན་པས་རྒྱལ་པོར་རུང་ཟེར་རོ། དེ་ལ་ཁ་མཐུན་ཏེ་རྒྱལ་པོར་མངའ་གསོལ། སེང་གེས་དེའི་བློན་པོ་བྱས་ཏེ་འགྲོ་བ་ན། སེང་གེ་ལ་ཞོན་ཞིང་འགྲོ་བ་ལ་སོགས་པ་བཀུར་བའི་རིམ་པ་བྱས་སུ་ཟིན་ཀྱང། འཁོར་ཕལ་མོ་ལ་སྡང་ཞིང་ཁྱད་པར་རང་གི་རིགས་ཝ་རྣམས་ལ་ཤིན་ཏུ་གཙེས་པས་དེ་ཐམས་ཅད་འདུས་ཏེ་གྲོས་བྱས་པ་ན། ཇོ་བོ་འདི་འདྲ་བ་ནི། བདག་ཅག་རང་གི་རིགས་ཅིག་འདྲ་ན་ཡང། དེ་འུ་ཅག་ཁོ་ན་ལ་སྡང་བས་དེ་ཡིན་ནམ་མ་ཡིན་བརྟག་པའི་ཆེད་དུ། ཚེས་བཅོ་ལྔའི་ཚེ་རང་ཅག་ཐམས་ཅད་འདུས་ཏེ་བརྒྱལ་བར་བྱའོ། དེའང་ཡིན་པར་གྱུར་ན་བརྒྱལ་གྱི། ཡང་ན་སྤུ་མེད་པར་འགྱུར་རོ་ཅེས་ཏེ། དུས་ལ་བབ་པ་ན་དེ་ལྟར་བྱས་པས། ཇོ་བོ་དེ་ཡང་ལོགས་ཤིག་ཏུ་སོང་སྟེ་བརྒྱལ་བ་ན་དུད་འགྲོ་ཐམས་ཅད་འདུས་ནས་དེ་ལ་སྨོད་ཅིང་མཐར་སེང་གེ་ལ་ཇི་ལྟར་གྱུར་པ་བཤད་དེ་དེ་ཉིད་དུ་གསོད་ཅེའོ། ཐོས་ཞེས་བྱ་བ་ནི་གཏམ་རྒྱུད་དག་ལས་སོ།